ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་གི་རང། ཆོས་ལ་ཨ་ས་སྟེར་མཁན་གི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ནང། ཡི་གེ། ཀ་ཀལ། ཨིན་གེ། ས་ཆ་འདི་བལ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཉིད་ཀྱིས་འདིའི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་སྐལ་ས་ཀྱི་རྒྱ་དེ་འདི་རུ་ཡོད། ཡི་གེ་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི། Box Box Number།

ཁྱེད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན

རང་ང་རང་གི་ཐོག་ལ་ཡབ་ཡེ་ཤུ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་དཀོན་མཆོག་ལ་ཕྱག་འཚལ་ལོ་ཞེས་དཀོན་མཆོག་གི་གནང་མཁན་གི་བུ་ཡབ་ཡེ་ཤུ་རེད་ཡབ་ཡེ་ཤུ་དེ་དེའི་འཛམ་བུ་གླིང་ལ་སླེབས་ཕོད་པ་རེད་སླེབས་དེ་ཉིད་མི་མང་ཚང་མས་གི་སྡིག་པ་བྱས་པ་རེད་དེ་སྡིག་པ་དག་པའི་ཐོག་ལ་དཀོན་མཆོག་དེའི་འཛམ་བུ་གླིང་ལ་འོང་ནས་དཀོན་མཆོག་དགོངས་པ། རྫོགས་པ་རེད་དེ་ཉིད་རང་མི་མང་གི་ཐོག་ལ་ཁྱོད་ཕེབས་པ་རེད་ད་ལྟ་དེ་གི་མི་མང་གི་ཐོག་ལ་ཁྱོད་ཚོ་ཐེངས་གཉིས་པའི་གི་ཐོག་ལ་འོང་བ་ལ་ཉིད་ཚང་མ་གྲ་སྒྲིག་བྱས་ཏེ་སྡོད་དགོས་ཡོད་པ་རེད་དེ་ཐོག་ལ་མི་མང་ཚང་མ་འཛམ་བུ་གླིང་གི་ཚང་མ་གི་རྒྱ་ལ་ཁྱོད་གི་གསུང་གི་གསུང་རབ་དེ་ཀ་གནང་བ་ལ་ཁྱོད་གི་རོགས་རམ་གནང་རོགས་གནང་ཞེས་ཨ་མེན་མི་མང་ལྷན་རྒྱས་རྣམ་པ་ཚོ་རེ་ཌི་ཡོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་དེ་ཨ་ས་གི་བ་ནི་གི་ལས་རིམ་རེད་དཀོན་མཆོག་གི་ཞིང་ཁམས་གསར་པ་གི་འགྲོ་སྟངས། གི་ལ་གཞས་ལ་དུས་ཚོད་འདི་དེ་མི་མང་གི་ཉིད་ལ་གནང་རྒྱུ་ཡིན་པ་རེད། དེ་རེད་དུས་ཨ་ས་གི་བ་ནི་གི་ལས་རིམ་ནི་རང་གི་གོ་གིན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡ་འབྱོར་གི་ཡུལ་མི་རེ་གཉིས་གི་ཡི་གཞི་ལེན་དུ་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཞེས། ད་དེ་རིང་གི་འདི་མི་མང་ཚང་མའི་གི་ཐོག་ལ་ང་ཡང་ཡབ་ཡེ་ཤུ་གི་འགྲོ་སྟངས་གི་ཐོག་ལ་ཡང་ཅིག་ཞུ་གི་ཡིན་ནོ་ཡེ་ཤུ་ལས་ཡེ་ཤུ་ལ་ཁྲིམས་བཅད་པ་རེད། ནམ་ལངས་པ་ཙམ་ལ་ཡུལ་མི་རྣམས་ཀྱི་རྒན་པོ་བླ་མ་ཆེན་པོ་དང་ཆོས་ལ་མཁས་པའི་མི་རྣམས་ལ་འཛོམས་ནས་རང་གི་གྲོས་བྱེད་པའི་ཁང་པ་ལ་ཁོང་ཁྲིད་ནས་ཁོང་མཱ་ཤི་ཀ་ཡིན་ན་ངེད་རྣམས་ལ་བཤད་བྱོས་ཟེར་དྲིས་པ། ཁོང་གིས་དེ་ཚོ་ལ་གསུངས་པ། གལ་ཏེ་ངས་ཁྱོད་རྣམས་ལ་ཟེར་ན་ཁྱོད་ཚོ་ཡིད་མི་ཆེས། ཁྱོད་ཚོ་ལ་དྲི་བ་དྲིས་ན་ཁྱོད་ཅག་གིས་ལན་མི་འདེབས། འོན་ཀྱང། ད་ཕྱིན་ཆད་མི་ཡི་བུ་ནི་དཀོན་མཆོག་ཀུན་དབང། ཀུན་དབང་གི་ཕྱག་གཡས་སུ་སྡོད་པར་འགྱུར། དེ་ཚོ་ཚང་མས་ཀྱི་ལབ་པ། ཡང་ན་ཁྱོད་ཁྱོད་དཀོན་མཆོག་གི་སྲས་ཡིན་ནམ། ཁོང་གིས་གསུངས་པ། ཁྱེད་རྣམས་ཀྱིས་ལབ་པ་བཞིན་དུ་ང་ནི་འདི་ཡིན། དེ་ཚོགས་ཀྱིས་བཤད་པ། ད་རུང་དཔང་པོ་ག་རེ་དགོས། ཁོ་རང་གི་ཁ་ནས་ང་ཅག་རང་གིས་གོ་བྱུང་དེར་ཡོད་པའི་མི་ཚོགས་ཐམས་ཅད་ལངས་ནས་ཡེ་ཤུ། ཡེ་ཤུ། པི་ལ་ཏོ་ཡི་དྲུང་དུ་ཁྲིད་དེ། མི་འདི་ཡིས་ཡུལ་མི་རྣམས་ངོ་ངོ་ལོག་བྱེད་དུ་འཇུག་ཅིང་རྒྱལ་པོ་ཆེན་པོ་ལ་ཁྲལ་མ་ཕུལ། ང་ནི་མཱ་ཤི་ཀ་ཡི་རྒྱལ་པོ་ཞིག་ཞིག་ཡིན་ཟེར་བར་ཐོས་སོ་ཞེས་དེ་ཚོ་ཡིས་ཁོང་ལ་སྐྱོན་འདོགས་པ་ལ་ཞུགས། པི་ལ་ཏོས་ཁོང་ལ་དྲིས་པ། ཁྱོད་ཡ་ཧུ་དཱ་ཡི་རྒྱལ་པོ་ཡིན་ན། ཁོང་གིས་དེ་ལ་གསུངས་པ། ཁྱོད་ཀྱིས་གསུངས་པ་བཞིན་ཡིན་ན། པི་ལ་ཏོ་ཡིས་བླ་མ་ཆེན་པོ་རྣམས་དང། མི་ཚོགས་ལ་ངས་མི་འདི་ལ་སྐྱོན་གང་ཡང་མི་རྙེད་དོ་ཞེས་གསུངས་པ་རེད། ཡིན་ན་ཡང་དེ་དེ་ཚོ་ཡིས་ལྷག་པར་ནན་གྱིས་ལབ་པ་མི་འདིས་ཡ་ཧུ་དཱ་ཡུལ་དུ་རྒྱུ་ཞིང་ག་ལིལ་ཡུལ་ནས་འདི་བར་དུ་ཆོས་བསྟན་པས་གི་མི་ཚང་མ་འཁྲུག་ཏུ་བཅུག་འཁྲུག་ཏུ་བཅུག་པི་ལ་ཏོས་དེ་རྟོགས་ནས་མི་འདི་ནི་ག་ལིལ་པ་ཡིན་ནམ་ཞེས་དྲིས། ཁོང་ཧེ་རོ་དཱ་ཡི་རྒྱལ་ཁབ་ནས་ཡིན་པར་ཐོས་ནས་ཧེ་རོ་དཱ་ཡི་དེ་ཡི་དུས་སུ་ཡ་རུ་ཤ་ལེམ་ན་ཡོད་པས་དེ་ཡི་དྲུང་དུ་བཏང། ཧེ་རོ་དཱའི་བུ་རྣམས་ཡེ་ཤུ་ཡི་གཏམ་ཐོས་པས་ཁོང་མཐོང་བར་འདོད། ཁོང་གིས་མཛད་པའི་གི་ལྟས་ཞིག་མཐོང་དུ་རེ་ནས་ཁོང་མཐོང་བས་གི་ཤིན་ཏུ་དགའ། ཁོས་ཁོང་ལ་དྲི་བ་མང་པོ་དྲིས་ཀྱང་ཁོང་གིས་ལན་གང་ཡང་མ་གནང། དེ་ནས་བླ་ན་བླ་མ་ཆེན་པོ་ཡི་གེ་སྡེ་ཆོས་ལ་མཁས་པའི་གི་མི་རྣམས་ལ་ལངས་ནས་སྐྱོན་མང་པོ་བཏགས་པ་རེད། ཡང་ཧེ་རོ་དཱེ་ཡི། འཁོར་དང་བཅས་པ་གི་ཁོང་ལ་ངན་པར་བྱས་ཏེ་ཁྲེལ་ཞིང་གོས་པའི་ཟིལ་ཅན་གི་ཞིག་སྐོན་གནང། པི་ལ་ཏོ་ཡི་དྲུང་དུ་སློག་བཏང་པི་ལ་ཏོ་དང་ཧེ་རོ་དཱེ་ཡི་སྔར་གཅིག་དང་གཅིག་ཁ་མི་བཞག་པ་ཡོད་དེ་ཉིན་འདི་རང་ལ་གྲོགས་པོར་གྱུར་དེ་ནས་པི་ལ་ཏོས་བླ་མ་ཆེན་པོ་དང་དཔོན་པོ་རྣམས་དང་མི་ཚོགས་བསྐོངས་ནས། དེས་དེ་ཚོ་ལ་བཤད་པ། ཁྱེད་རྣམས་རྣམས་ཀྱིས་མི་འདི་ནི་ཡུལ་མི་རྣམས་ངོ་ངོ་ལོག་བྱེད་དུ་འཇུག་གི་རེད་ཞེས་ཟེར་ཏེ་ངའི་ཡི་མདུན་དུ་ཁྲིད་པས། ངས་ཁྱེད་ཚོ་ཡི་མདུན་དུ་ཁོང་ལ་སྐྱོན་གང་བཏགས་པའི་སྐོར་ལ་ཞིབ་བྱས་ནས། སྐྱོན་གང་ཡང་མ་རྙེད། ཧེ་རོ་དཱེ་ཡིས་ཀྱང་སྐྱོན་མ་སྐྱོན་མ་རྙེད་དེ་དེ་ཁོང་ངེད་ཀྱི་རྩར་སློག་བཏང་ཡང་ལྟོས་ཤིག་ཁོང་གིས་འཆི་བ་ལ་ཐུག་པའི་གི་ཉེས་པ་གང་ཡང་མ་བྱས་དེ་ཡི་དོན་ངས་ཁོང་རྟ་ལྕག་གིས། བརྡུངས་ནས་གཏོང་རྒྱུ་ཡིན་ཟེར་གསུངས་པ་རེད་དུས་དུས་ཆེན་འདི་ལ་ཁོས་ཁྲིམས་བཞིན་བཞིན་དུ་བཙོན་པ་ཞིག་གཏོང་དགོས་པ་ཡིན། ཡིན་ན་མི་ཚོགས་ཐམས་ཅད་ཀྱིས་ཁ་མཐུན་པར་བར་རབ། པ་བཏང་ནས་མི་འདི་ཡིས་མེད་པར་བཟོས་ཤིག་ཟེར་བའི་སྐད་བསྒྲགས་བསྒྲགས་པ་རེད། བ་ར་བ་དེ་ནི་གྲོང་ཁྱེར་ནས་བྱུང་བའི་གི་འཁྲུག་པ་ཞིག་ལ་མི་ཞིག་བསད་པའི་གི་དོན་ལ་བཙོན་དུ་ཞུགས་པ་ཡིན། ཡང། པི་ལ་ཏོས་ཡེ་ཤུ་གཏོང་བར་འདོད་པས་ཡང་བསྐྱར་དེ་ཚོ་ལ་གཏམ་ལབ་པ་དེ་ཚོ་ཡིས་སྐད་ཆེན་པོས་བརྐྱང་ཤིང་ལ་རྐྱོངས་ཤིག་བརྐྱང་ཤིང་ལ་བཀོག། བཀོག་ཤིག་ཅེས་ལབ་སོ། ཁོས་ལན་གསུམ་པར་དེ་ཚོ་ལ་གང་གང་ལ་མི་འདི་ཡིས་ཉེས་པ་གང་བྱས་ངས་ཁོང་བསད་པ་ལ་ཐུག་པའི་གི་སྐྱོན་གང་ཡང་མ། མ་རྙེད་པས། རྟ་ལྕག་གིས་བརྡུངས་ནས་ཁོང་གཏོང་གཏོང་རྒྱུ་ཡིན་ཟེར་གསུངས། ཡིན་ན། ལས་འདི། འདི། གཙོ་བོ་ཁོང་བརྐྱང་ཤིང་ལ་བརྐྱང་དགོས་ཟེར་བ་ཡི་དྲིལ་སྒྲོག་ཡང། དེ་ཚོ་ཡི་སྐད་ཆེན་པོ་རྒྱབ་པའི་གི་དོན་ལ་རྒྱལ་ལོ་པི་ལ་ཏོས་དེ་ཚོ་གིས་ཞུས་པ་བཞིན་དུ་ཁྲིམས་བཅད། འཁྲུག་པ་དང་མི་བསད་པའི་གི་ཕྱིར་བཙོན་དུ། བཅུག་པ་དེ་དེ་ཚོ་གི་ཞུས་པ་བཞིན་དུ་བཏང་རྒྱུའི་ཐག་བཅད། ཡེ་ཤུ་ནི་དེ་ཚོ་ཡི་འདུན་པ་བཞིན་དུ་དམག་མི་རྣམས་ལ་རྩིས་སྤྲད་པ་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་རེ་དྲོ་ཉན་མཁན་གྱི། མི་མང་འདི་ནི་དུས་ཚོད་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་ཡང་སྨྲས་ཏེ་དུས་ཚོད་འདི་རིགས་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཅིག་ཞུ་གི་ཡིན་ནོ་གྱི་སང་ཉིན་ཡང་འདི་ཡི་དུས་ཚོད་ལ་འུ་རང་ཚང་མ་ཡ་ཡང་ཐུག་ཡོང་གི་ང་སྨོན་ལམ་ཅིག་ཞུ་གི་ཡིན་ནོ་གྱི་སང་ཉིན་འདི་དུས་ཚོད་ལ་ང་ཡང་རེ་དྲོ་ནང་ནས་ཁྱེད་ཚོ་མི་མང་ཚང་མའི་བར་ལ་སླེབས་གི་རེད་དེ་རིང་གི་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ས་གི་བ་ནི་རེ་དྲོ་ཚོགས་པའི་གི་མི་མང་ཚང་མ་ལ་དགུང་སང་ཅིག་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན། ལས་རིམ་ཨ་ས་གི་བ་ནི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ

ཡ་ད། དེ་རིང་གི་གོ་བདེ་རེད། མི་མང་ཚང་མ་ལ་ཕྱག་ནང་འདྲེན་ངང། ཨོ། ད་དེ་ཕྱག་ནང་འདྲེན་ངང་འདི། སངས་རྒྱས་ཀྱི་འགྲོ་སྟངས་དང་ཚེ་ཧ་ལོག་གི་སྡོད་སྟངས་ལ་དེ་ཡ་བཙོག་པ་བརྗེ་བོ་ཞིག་ཡིན་པ་རེད། ཕྱག་ནང་འདྲེན་ངང་བི་དེ་ཆོ་ཡང་མ་རེད།

སེམས་པ་ནག་མ་སྐྱེ་བོ་མེད་ཁོ་གཉིས་མཉམ་དུ་སྨིན་མི་ལོག་རེ་བ་རེད་ཨ་ང་ནང་པར་གྱུར་ཚོ་ང་ཁོ་མེད་ད་མཐོན་པོ་འགྲོ་ང་ཁོ་མེད་ད་ཡག་པོ་འགྲོ་ཁོ་མེད་ད་ང་ཆེན་པོ་སྦས་གོ་མཁན་མེད་དེ་ཨོ་མི་དེ་ནག་མ་མཉམ་དུ་སྨིན་མི་འགྲོ་ཡོད་དོ་ཅི་ཁོ་ག་ད་ང་ད་ང་དེ་མི་ཡོང་གི་ཡིན་མ་མེད་ད་ཁོ་གི་དེ་དེ་སྦས་གོ་ཡོད་བ་དེ་ལ་ཡག་པོ་མིན་པ་རེད་ཤི།

ཚེ་ཧ་ལོ་ལ་ཆོས་གང་ཡང་མ་རེད། ཚེ་ཧ་ལོ་ལ་ཨོ་ཆོས་དེང་གི་རང་ལ་གནོད་ཁུ་གནོད་ཁུ་ཡོད། རང་གི་འདི་ལ་སངས་རྒྱས་གང་གནང་ང་དེ་དཀོན་མཆོག་གང་གནང་ང་དེ་ཨོ་དེ་ང་རང་གི་རྒྱུ་ཡིན་པ་མེད་དེ་བསམ་བློ་ལ་ཁྱེར་ནས་རང་གི་སེམས་པ་དེ་རང་གིས་འདུལ་ཁུག་ན་དེ་དེ་ཆོས་རེད། ཨོ་ད་མི་མང་ཚང་མར་འདི་ལ་སེམས་ཤོར་རང་གནང་ཅིག།

དེ་ནི་གོས་སྐྱིད་པོ་གཙོ་བོ་རེད། དེའི་ཐོག་ནས་ང་དེ་རིང་གི་འདི་གི་ཆོས་ཀྱི་འགྲོ་སྟངས་ཀྱི་ཐོག་ལ་ང་མི་མང་ཚང་མ་ལ་འདི་རེ་ལྡིའོ་གི་བར་ལ་མི་ལ་ཕྱག་གནང་དང་བྲེལ་ངང་དེ་ནི་ཧམ་པ་ཧམ་འཛོམས་ཀྱིས་མ་དཔེ་བླངས་མེད་དེ་འདི་ཞུས་ནས་ང་དགོང་བཟང་ཞུ་གི་ཡིན་ནོ་ཞེས།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མས་ཀྱི་བར་ལ་སེམས་མྱོང་གི།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།